དེ་ནི་ཨ་རིའི་རྒྱལ་ས Washington DC རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཉིས་གཟའ་ལྷག་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ནས་རིང་མིན་གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་གི་གསུང་ཆོས་ཞུ་བ་ཚོའི་ཕྱག་ཁྱེར་ཞུ་དབུ་བཙུགས་ཏེ་བོད་རིགས་དང་ཧི་མ་ལའི་ཆོས་ཞུ་བ་ཚོས་ཕྱག་ཁྱེར་བཟོ་མི་དགོས་པར་དྲ་རྒྱའི་ནང་དེབ་སྐྱེལ་བཟོ་ཆོག་པའི་གསལ་བསྒྲགས་གནང་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་ནང་ཐའེ་ཝན་གྱི་འོས་བསྡུ་ཆེན་མོ་དེས་ཐའེ་ཝན་དང་རྒྱ་ནག། འབྲེལ་བ་ལ་ཤུགས་རྐྱེན་ཇི་ཡོད་དང། མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ནས་རིང་མིན་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་གསུང་ཆོས་ཞུ་བ་ཚོའི་ཕྱག་ཁྱེར་ཞུ་དབུ་ཚུགས་ཏེ་བོད་རིགས་དང་ཧི་མ་ལའི་ཆོས་ཞུ་བ་ཚོས་ཕྱག་ཁྱེར་བཟོ་མི་དགོས་པར་དྲ་རྒྱའི་ནང་དེབ་སྐྱེལ་བཟོ་ཆོག་གི་ཡོད་པའི་གསལ་བསྒྲགས་གནང་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་བཞུགས་སྒར་ནས་ང་ཚོའི་གསར་འགོད་པ་བློ་བྷེ་སོག་ཚང་གིས་གནས་ཚུལ་བཏང་བ་ལ་གཞིགས་ན་བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ནི་གནས་མཆོག་རྡོ་རྗེ་གདན་དུ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཟླ་མཇུག་ནས་བཟུང་སྟེ་གསུང་ཆོས་བཀའ་དྲིན་སྩལ་གཏན་འཁེལ་ཡོད་པ་བཞིན་གྲྭ་བཙུན་དང་རང་ལོ་བདུན་ཅུ་ཡན་གྱི་བགྲེས་སོང་དང་དབང་པོ་སྐྱོན་ཅན་རྒྱ་གར་བ་ཕྱི་རྒྱལ་བ་བཅས་ལ་གསུང་ཆོས་ཕྱག་ཁྱེར་འབུལ་རྒྱུ་ཡིན་པ་དང་བོད་རིགས་དང་ཧི་མ་ལའི་ཆོས་ཞུ་བ་རྣམས་ཀྱིས་ཕྱག་ཁྱེར་བཟོ་དགོས་མེད་པར་གསུང་ཆོས་ཕྱག་ཁྱེར་ཞུ་རྒྱུའི་ཆེད་དུ་དྲ་རྒྱ www. Dalai Lama། Teaching།

ལོ་བདུན་ཅུ་མན་འདབ་མི་མང་དང་ཧི་མ་ལ་ཡ་རི་རྒྱུད་དེ་ལོ་བདུན་ཅུ་མན་འདབ་མ་བཟོས་ནས་འགྲིག་གི་རེད། ཁོ་ན་ན་ཁོ་རང་ཚོ་བསྡད་ས་ཕུལ་དགོས་ཞེས་རོགས་ལ་དེའི་ངོ་ཚུགས་ཀྱི་ད་ལྟ་ཕྱེད་ཀ་མན་འདབ་དེ་ཁོ་ཚོ་ཕུལ་དགོས་འདི་དུས་རྒྱུན་དུ་ནམ་རྒྱུན་ནི་ད་ལྟ་བོད་པ་རང་རེད་མི་མང་ལ་ལུས་བཤེར་བཏང་དགོས་རེད་དེ་ནས་གསུང་ཆོས pass བཟོ་དགོས་མ་རེད་ད་ལོ་བདུན་ཅུ་ད་དགེ་སྐྱོང་བྱས་ཨ་ནི་ད་ལྟ་དབང་པོ་སྐྱོན་ཅན་ཡིན་ན་ཨ་དེ་ལ་ཡང་ང་ཚོས་བསྡད་ས་དམིགས་བསལ་ཕུལ་དགོས་རེད་དེ་ཚོ་ཡང card བཟོ་དགོས་རེད་འོ་དེ་གཅིག་ཞུ་ཡིན།

བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་གཉིས་ལ་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གྱི་གསུང་ཆོས་རྭ་བ་ལ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་བཀའ་ཁྲིད་གནང་རྒྱུ་དང་སྤྱི་ཚེས་སུམ་ཅུ་སོ་གཅིག་ཉིན་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་སྩལ་རྒྱུ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་ཉིན། གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་གོ་བསྒྲིགས་གནང་ཡོད་པ་རེད་ད། ཡང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག

རྗེས་གནང་སྩལ་རྒྱུ་བཅས་ཀྱི་མཛད་འཆར་ཡོད་པ་རེད་ད། ཡང་འབྲས་ལྗོངས་གཞུང་གི་ནང་སྲིད་ལས་ཁུངས་ཀྱི་བཀོད་ཁྱབ་ལམ་སྟོན་གནང་བ་ལ་གཞིགས་ན་ཟླ་འདིའི་ཚེས་བཅུ་གཅིག་ཉིན་གྱི་ཞོགས་པ་འབྲས་ལྗོངས་གཞུང་གི་སྤྱི་ཁྱབ་དྲུང་ཆེ་ཝི་བི་པ་ཁྲག་ལགས་ཀྱིས་སྣེ་ཁྲིད་འོག་འབྲེལ་ཡོད་ལྷན་ཁང་གི་དྲུང་ཆེ་རྣམ་པ་ལྷན་འཛོམས་ཀྱིས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་འབྲས་ལྗོངས་ནང་ཆིབས་བསྒྱུར་དང་སྐུའི་སྲུང་སྐྱོབ་གྲ་སྒྲིག་གནང་ཚུལ་སོགས་དང་འབྲེལ་བའི་སྔོན་འགྲོའི

ཉེ་ལམ་འབྲས་ལྗོངས་ནང་ཆུ་ལོག་གི་གོད་ཆག་ཤུགས་ཆེ་བྱུང་བའི་རྐྱེན་གྱིས་གོང་ས་མཆོག་གི་སྤྱི་ཟླ་བཅུ་པའི་ནང་འབྲས་ལྗོངས་སུ་ཆིབས་བསྒྱུར་གནས་སྐབས་ཕྱིར་བཤོལ་གྱིས་རིང་མིན་སྤྱི་ཟླ་བཅུ་གཉིས་པའི་བདུན་ཕྲག་གཉིས་པའི་ནང་ཞབས་སོར་འཁོད་རྒྱུ་ཡིན་པ་རེད་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། དེ་ནི་ཐེ་ཝན་ནང་གི་སྲིད་འཛིན་གྱི་འོས་བསྡུ་དེ་བཞིན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་འགོ་འཛུགས་བྱེད་བཞིན་ཡོད་པ་རེད། དེ་ནི་ཐེ་ཝན་གྱི་འོས་བསྡུ་ཆེན་མོ་དེས་ཐེ་ཝན་དང་རྒྱ་ནག་གཉིས་ཀྱི་འབྲེལ་བ་ལ་ཤུགས་རྐྱེན་ཇི་ཡོད་སོགས་ཀྱི་སྐོར་ཨ་སྒྲོལ་གྱིས་བཅར་འདྲི་དང་གནས་ཚུལ་ཕྱོགས་བསྒྲིགས་བྱས་པ་གསན་རོགས།
དེ་ཡང་སླེབས་ལ་ཉེ་བའི་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་ནི་ཐའེ་ཝན་མུ་མཐུད་དེ་དམངས་གཙོ་གི་ཕྱོགས་སུ་བསྐྱོད་པ་དང་ཡང་ན་རྒྱ་ནག་གི་བཀའ་ལ་དང་ལེན་བྱེད་མིན་གྱི་གདམ་ག་ཞིག་རེད་ཟེར། སྲིད་འཛིན་གྱི་འོས་མི་སྐུ་ཞབས་ལའེ་ཆིན་ཏེ་གྱིས་གསུངས་ཡོད་པ་རེད། ཐའེ་ཝན་གྱི་འོས་བསྡུ་དེ་གིས་ཐའེ་ཝན་དང་རྒྱ་ནག་གི་བར་ལ་ཤུགས་རྐྱེན་ཅི་འདྲ་ཐེབས་ཀྱི་ཡོད་མེད་ཀྱི་སྐོར་དང་བོད་མིར་ཤུགས་རྐྱེན་ཇི་ཡོད་སོགས་ཀྱི་སྐོར་ཐའེ་ཝན་བོད་རིགས་ཚོགས་པ་ཡི་ཚོགས་གཙོ་དང་བོད་དང་ཐའེ་ཝན་འགྲོ་བ་མི་ཡི་ཐོབ་ཐང་ཚོགས་པའི་དྲུང་ཆེ། བཀྲ་ཤིས་ཚེ་རིང་ལགས་སུ་བཅར་འདྲི་བགྱིས་པར་ཁོང་གིས། ཨ་ནི་ད་དེ་འདྲ་དེ་ཐེ་ཝན་གྱི་འོས་བསྡུ་ཆེན་པོ་འདི་སྤྱི་དང་བྱེ་བྲག་ད་རྒྱ་མི་རིགས་ཀྱི་ནང་ལ་ཡང་ཐེ་ཝན་དེ་དང་མང་གཙོ་ཡང་དག་པ་ཞིག་དང་དག་ནི་ཤིན་གྱི་ཨ་ནི་མི་མང་གིས་བདམས་པའི་དཔོན་པོ་འོ་དེ་འདྲ་ཆགས་དེ་ཡོད་རེད་དེ་བྱེད་དུས་ད་འཛམ་བུ་གླིང་ཡོངས་ལ་ཡང་ད་རྒྱ་ནག་གི་ཐེ་ཝན་ལ་ཅི་ག་ད་ག་དུས་དམག་འཛིང་གི་རེད་དེ་མ་ཡིན་པའི་ཡང་རྒྱ་ནག་གི་ཐེ་ཝན་ལ་ག་འདྲི་ཟིན་ད་དེ་འདྲ་པོ་འདི་ཡང་སྡིགས་ར་མང་པོ་བསྐུལ་གི་ཡོད་རེད་འདྲ་མི་འདྲ་ཡོད་རེད་དེ་ཡིན་པ་ཡིན་ན་ལས་ད་དམངས་གཙོའི་གི་ལམ་སྲོལ་ཞིག་ཏུ་ཞུས་པ་ཡིན་ན་ད་ལྟ་དམངས་གཙོའི་ད་གང་འདྲ་དམིགས་བསལ་གི་དེ་ཡང་འོས་བསྡུ་ཆེན་པོ་དེ་འདྲ་སླེབས་བའི་སྐབས་དེ་བ་ཆགས་ཤིག་ཡིན་ན་ཨ་ནི་ད་ང་ཚོ་དུས་རྒྱུན་དུ་ཞུ་བ་དེ་རེད། སྤྱིར་བཏང་ཐེ་ཝན་ལ་ན་རྒྱལ་ཁབ་ཆུང་ཆུང་ཞེ་པོ་ཞིག་རེད་དེ་ཨ་ནི་རྒྱ་ནག་ལ་ཁ་གཏད་བཅག་དགོས་ཞུས་པ་ཡིན་ན་ཁག་པོ་ཞིག་རེད་དེ་ཡིན་ནས་དམངས་གཙོའི་གི་ངོས་ནས་གཞིར་བཞག་པ་ཡིན་ན་ཨ་ནི་དངོས་གནས་ཐེ་ཝན་གིས་རྒྱ་ནག་ལ་ཡང་ཤུགས་རྐྱེན་ཤུགས་ཆེན་པོ་ཞུགས་ཤིག་སྤྲད་གི་ཡོད་པ་དང་ཨ་ནི་དམིགས་བསལ་གི་ད་ཉི་མ་ཨ་ནི་ཐེ་ཝན་དང་རྒྱ་ནག་གི་བར་ལ་ཡང་ད་ཡུལ་སྐོར་སྤྲོ་འཆམ་ཕེབས་ཆོག་པའི་སྐབས་དུ་ཡང་ཐེ་ཝན་གྱི་འོས་བསྡུ་ཆེན་པོ་དང་དེ་འདྲའི་གི་སྐབས་ལ་རྒྱ་ནག་གཞུང་རང་གི་མི་མང་ཡང་ཐེ་ཝན་ལ་འགྲོ་ཆོག་ཡ་མེད་པ་དེ་འདྲ་བཟོས་བཞག་ཡོད་རེད་ད་དེ་གཙོ་བོ་དེ་ཐེ་ཝན་གྱི་དམངས་གཙོ་ཡང་དག་པ་དེ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ལ་ཡང་ཤུགས་རྐྱེན་སླེབས་བྱས་མ་འོངས་པ། ཐེ་ཝན་གྱི་དམངས་གཙོ་དང་ནི་ཐེ་ཝན་ནང་ཡོད་པའི་དཔེར་ན་གང་ཟག་ལ་ཡང་རང་དབང་ཡོད་རེད་དཔོན་པོ་དང་མེད་དང་འོ་ཡི་གཏམ་བརྗོད་རང་དབང་དང་དེ་འདྲའི་གི་ཤུགས་རྐྱེན་དེ་རྒྱ་ནག་མི་དམངས་སྐམ་ས་ཆེན་པོ་གི་མི་དམངས་ཚོ་ལ་སླེབས་པ་ཡིན་ན་ནི་མ་འོངས་རྒྱ་ནག་གཞུང་ལ་དཀའ་ངལ་ཐེ་བོ་དེ་སེལ་ཤུགས་ཤིག་རེད་དེ་འདྲ་སོང་ཙང་སྔོན་གྱི་སྐབས་ཅིག་ལ་ཡང་སྔོན་གྱི་འོས་བསྡུ་ཆེན་པོ་དང་དེ་ནས་སྐབས་དེ་བ་རྒྱ་ནག་གཞུང་རང་གི་ཡང་ནི་ཡུལ་སྐོར་སྤྲོ་འཆམ་ཐེ་ཝན་ལ་ཡོང་ཆོག་ཡ་མེད་པ་དེ་འདྲ་བཟོས་བསྡད་ཡོད་རེད་དེ་སོང་ཙང་ད་ད་ལན་ནི་རྗེས་མ་ལོ་ཕྱི་ཟླ་དང་པོའི་ནང་ལ་ཡང་ང་ཚོ་འོས་བསྡུ་ཆེན་པོ་སླེབས་ཡོད་རེད་དེ་འོས་བསྡུ་ཆེན་པོ་དེ་ད་མི་ཐེག་ཨེ། རྒྱ་ནག་མི་མང་ནང་ལ་ཡང་དེ་ཀྱི་ཤུགས་རྐྱེན་ཤུགས་ཆེན་པོ་ཞིག་སླེབས་ཡོང་དུས་ཨ་ནི་མ་འོངས་ཨ་ནི། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་འཛམ་བུ་གླིང་ཡོངས་ལ་ཡང་ཨ་ནི་དཔལ་འབྱོར་གྱི་ད་གང་འདྲ་ཅིག་སྡིགས་ར་བསྐུལ་ཡ་ལ་སོགས་པ་ད་མང་པོ་བྱེད་སྡོད་ཀྱི་ཡོད་རེད་དེ་ཡིན་པ་ཡིན་ན་ལས་ཕ་གི་ནང་ཡོད་དེ་ཀྱི་གང་ཟག་ཚོ་ལ་ཡང་དེ་དེ་འདྲའི་གི་རང་དབང་དང་ཐོབ་ཐང་མེད་པ་སོང་ཙང་ཨ་ནི་ཐེ་ཝན་གྱི་འོས་བསྡུ་ཆེན་པོ་དང་དེ་འདྲའི་གི་ཤུགས་རྐྱེན་དང་ཐེ་ཝན་ཡ་ཐེ་ཝན་ནང་ཡོད་པའི་ཨ་ནི་གང་གང་ཟག་གི་རང་དབང་ཤུགས་ཆེན་པོ་ཡོད་པ་སོང་ཙང་ད་དེ་ན་སྲིད་འཛིན་འོས་བསྡུ་བླུགས་ཡ་རེད་ད་དེ་མ་ཡིན་པའི་ཡག་ཅིག་ཨ་ནི་ག་འདྲ་ཞིག་གཏམ་བརྗོད་རང་དབང་ཡོད་རེད་དེ་མིན་གྱི་ཡག་ཅིག་སོ་སོའི་གི་འབོད་སྒྲ་དང་སོ་སོའི་གི་བསམ་ཚུལ་དུ་འདུག་ཡ་ཨ་ནི་གཞུང་ལ་ཡ། ཞུ་གཏུག་རྒྱག་ཡག་དེ་འདྲའི་གི་ཅིག་གོ་སྐབས་ཡོད་རེད་དེ་ཚོ་ཨ་ནི་ཡ་རྒྱ་ནག་ལ་ཤུགས་རྐྱེན་ཤུགས་ཆེན་སྤྲད་ཡོད་སོང་ཙང་ཐེ་ཝན་གི་ཕ་རྒྱ་ནག་ལ་ཡ་ཤུགས་རྐྱེན་དེ་ཅིག་དེ་འདྲ་ཆགས་བསྡད་ཡོད་རེད་འདི་དྲན་གྱི་ཡོད་ལ། དེ་ཡང་རྒྱ་ནག་གི་ཡང་ཚུལ་ད་ལྟའི་འོས་བསྡུ་འདི་དང་འབྲེལ་བའི་ཡང་རྒྱ་ནག་གི་ཚུལ་སྡིགས་ར་བསྐུལ་བསྡད་ལ། ད་དཔེར་ན། དམངས་གཙོ་ཡར་ཐོན་ཚོགས་པ་བསྐྱར་དུ་མུ་མཐུད་ནས་ཐོབ་པ་ཡིན་ན། ཨ་ནི་རྒྱ་ནག་གི་ཡང་ད་ཐེ་ཝན་ཏག་ཏག་བྱེད་དགོས་རེད་སོགས་པ་དང་དེ་འདྲའི་སྐད་ཆ་མང་པོ་བཤད་བསྡད་ཀྱི་ཡོད་རེད། དེ་བཞིན་དུ་ད་ད་ལྟ་མི་མང་གི་ནང་ལ་བལྟས་ད་ད་གང་འདྲ་དཀྲོག་གཏམ་སོགས་བྱེད་རེས་དེ་ནི་ཡང་མི་མང་གི་ནང་ལ་ཡང་དམངས་གཙོ་ཡར་ཐོན་ཚོགས་པ་ཐོབ་བྱས་གོ་མིན་ཏང་མ་ཐོབ་པ་ཡིན་ན་རྒྱ་ནག་གི་དེ་ནི་དེ་འདྲ་ཡོང་གི་རེད་ཕ་འདྲ་བུ་འདྲ་བྱེད་ཀྱི་རེད་ཟེར་ནས་ཞུས་ཏེ་གནས་ཚུལ་དེ་ཚོ་འགྲོ་བསྡད་ཀྱི་ཡོད་རེད་དེ་ཡིན་ནའི་རྒྱ་ནག་གི་སྡིགས་ར་ག་ཚོད་བསྐུལ་བ་ཡིན་ན། མཚམས་མཚམས་ལ་ཡང་སྡིགས་ར་དེ་གིས་ཨ་ནི་ཡང་མི་མང། རྡོག་རྩ་གཅིག་སྒྲིལ་ཡོང་ཡས་དང། རྒྱལ་ཁབ་ཀྱི་ལ་རྒྱ་དང་སེམས་ཤུགས་ཤུགས་ཆེ་རུ་འགྲོ་ཡས་ཀྱི་དེ་འདྲའི་གི་གནས་ཚུལ་ཆགས་བསྡད་འདུག་དེ་བཞིན་དུ་རྒྱ་ནག་གི་སྡིགས་ར་བསྐུལ་གྱི་ཡོད་རེད་དེ་ནི་ཐའེ་ཝན་གྱི་མི་མང་རྣམས་ལ་ཡང་རྒྱ་ནག་གི་སྡིགས་ར་ལ་ཞེད་བྱས། འོས་བསྡུ་ལ་ཁྱད་པར་འགྲོ་ཡས་དང་ཡང་ཅིག་སོ་སོའི་ལུང་པ་དང་རྒྱལ་ཁབ་ལ་ཡང་སེམས་ཤུགས་དང་ལ་རྒྱ་ཆུང་དུ་འགྲོ་ཡས་ལ་སོགས་པ་འདི་འདྲའི་རྩ་བ་རང་མཐོང་གི་མི་འདུག་ལ།

བསྐྱར་དུ་སླེབས་པ་ཡིན་པ་ཡིན་ན་བོད་པ་ཙམ་མ་རེད་ད་བོད་པ་རེད་གང་ད་ཧོང་ཀོང་རེད་ཤར་ཏུར་ཀི་སྟན་རེད་སོག་པོ་རེད་གང་ད་རྒྱ་ནག་དམར་ཤོག་གི་བཙན་དབང་འོག་ལ་ཡོད་བཞིན་པའི་གི་གྲངས་ཉུང་མི་རིགས་ཚོ་གི་ད་ལྟའི་ལས་འགུལ་སྤེལ་ས་གི་གཏེར་འདྲ་བོ་དེ་ཐེ་ཝན་ཆགས་བསྡད་ཡོད་རེད། བོད་པ་ནང་ལ་ཡག་ད་ཤུགས་ཆེ་ཆེ་གི་ད་གང་ད་དམངས་གཙོ་ཡར་ཐོན་ཚོགས་པ་རང་ལ་ཡག་འོས་བླུགས་བསྡད་ཡོད་རེད་བླུགས་དགོས་རྒྱུ་མཚན་དེ་ང་ཚོ་ལྟ་བ་ལྟ་གྲུབ་ང་དེ་མ་ཡིན་པས་ཡག་ད་ད་ལྟ་བོད་དོན། ཐེ་ཝན་གྱི་ནང་ལ་ལོ་ཉིས་སྟོང་ནས་ཨ་ནེ་དམངས་གཙོ་ཡར་ཐོན་ཚོགས་པ་ཡར་སླེབས་རེད་དེ་ནས་སླེབས་བྱས་དཔེར་ན་ལོ་ཉིས་སྟོང་གཅིག་གི་ནང་ལ་གོང་ས་སྐྱབས་མགོན་ཆེན་པོ་ཚར་གཉིས་པ་ཐེ་ཝན་ལ་ཆིབས་བསྒྱུར་བསྐྱངས་པའི་སྐབས་དུ་ཡར་ཐོན་ཚོགས་པ་གཞུང་ཆགས་ཡོད་རེད་གྲོས་ཚོགས་ཀྱི་ནང་ལ་ཡང་ཨ་ནེ་གླེང་སློང་བྱུང་བྱས་ཨ་ནེ་གོང་ས་མཆོག་དེ་ཚར་གཉིས་པ་ཆིབས་བསྒྱུར་བསྐྱངས་ཡོད་རེད་ཨ་ནེ་ང་ཚོ་ཐེ་ཝན་གཞུང་ནས་ཨ་ནེ་གོང་ས་མཆོག། ཕན་ཐོགས་རང་ལ་ཡང་བརྒྱ་ཉི་ཤུ་རྩ་ལྔ་ལ་ཡང་གང་ཟག་གཅིག་དམིགས་བསལ་གྱི་གཞིས་ཆགས་དམིགས་བསལ་ལག་ཁྱེར་སྤྲད་ཡོད་རེད་དེ་ལོ་ཉིས་སྟོང་དགུ་གི་ནང་ལ་མི་དགུ་བཅུ་གོ་བདུན་ལ་ཨ་ནི་ཤོག་བུ་སྤྲད་ཡོད་རེད་དེ་ནས་ཡང་ད་དཔེར་ན་ལོ་ཉིས་སྟོང་བཅུ་དྲུག་གི་ནང་ལ་ང་ཚོ་བོད་དེ་ཐའེ་ཝན་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་ཅིག་བཙུགས་ཡོད་དེའི་ངོས་ནས་ཨ་ནི་ཐའེ་ཝན་གྲོས་ཚོགས་ཀྱི་ནང་ལ་ཡང་སྐད་ཆ་བསླངས་རྗེས་མཐའ་མ་དེ་ཨ་ནི་མི་བཅུ་གསུམ་ལ་ཤོག་བུ་རག་པ་དེ་འདྲ་བྱུང་ཡོད་རེད་ད་དེ་ཚོ་ཚང་མ་དམངས་གཙོ་ཡར་ཐོན་ཚོགས་པ་གཞུང་གི་ལས་བྱེད་ཨ་ནི་བོད་དོན་སྒང་ལ་རྒྱབ་སྐྱོར་རེད་ཨ་ནི་དེ་འདྲ་གསུངས་སོང།

ཨན་ཇ་ལི་ཀོར་ལགས་ཀྱིས་དབུ་ཁྲིད་པའི་ཨ་རིའི་སྐུ་ཚབ་ཚོགས་ཆུང་དེས་བོད་མི་མང་སྤྱི་འཐུས་ལྷན་ཚོགས་སུ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་སྟེ་གཟའ་ཟླ་བའི་ཉིན་འཚམས་གཟིགས་སུ་ཕེབས་ཏེ་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་སྒྲོལ་མ་ཚེ་རིང་བཀྲས་ཁང་མཆོག་བཅས་དང་མཇལ་འཕྲད་གནང་ཡོད་པ་རེད་ད། སྤྱི་འཐུས་ཚོགས་གཙོ་མཆོག་གིས་ཨ་རིའི་རོགས་ཚོགས་དེས་བོད་མིའི་རིག་གཞུང་དང། སྐད་ཡིག་ཆོས་ལུགས་མི་ཉམས་རྒྱུན་འཛིན་དང་གཅེས་འཛིན་གྱི་ཆེད་དུ་མཐུན་སྦྱོར། རོགས་སྐྱོར་གནང་བ་དང་རྒྱ་གར་ནང་གི་དགོན་སྡེ་ཁག་གི་ལས་གཞི་ཁག་གི་ཐོག་ལ་རོགས་སྐྱོར་གནང་བ་དང་དེ་བཞིན་བཙན་བྱོལ་བོད་མི་རྣམས་ཡུན་གནས་དང་བདེ་སྡུག་གི་ཆེད་དུ་གཟིགས་རྟོག་གནང་བཞིན་པ་དང་ལྷག་པར་དུ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་གསལ་ནང་གསལ་གྱི་འགྲོ་གྲོན་གྱི་འཆར་རྩིས་སོགས་ཀྱི་ནང་རོགས་སྐྱོར་དེ་དག་གིས་ཕན་ཐོགས་ཆེན་པོ་ཡོང་གི་ཡོད་པའི་སྐོར་འགྲེལ་བརྗོད་གནང་གདའ། དེ་བཞིན་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གིས་ཨ་རིའི་རོགས་ཚོགས་དེ་ནས་བོད་མིའི་སྒྲིག་འཛུགས་དང་བཙན་བྱོལ་བོད་མི་ཚོ་ལ་དུས་ཡུན་རིང་ཤོས་རོགས་སྐྱོར་གནང་མི་ཞིག་ཡིན་པ་དང་རོགས་སྐྱོར་དེ་དག་བོད་མིའི་སྤྱི་ཚོགས་ནང་གི་མི་དཀྱུས་མ་རྣམས་ནས་ལག་ལེན་བསྟར་བའི་ཐོག་ནས་གལ་གནད་ཆེ་བའི་གྲུབ་འབྲས་ཐོན་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་བ་དང་དེ་བཞིན་དེ་རྗེས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ད་ལྟ་དང་མ་འོངས་ལས་འཆར་བཅས་གོ་རྟོགས་གསལ་པོ་ཡོང་བའི་ཆེད་དུ་ཨ་རིའི་རོགས་ཚོགས་དེ་དང་གཞན།

ཁྲིམས་ཁང་ཞིག་གིས་གསལ་བསྒྲགས་གནང་ཡོད་པའི་སྐོར་ཁྲིམས་ཁང་དེའི་ཁྲིམས་རྩོད་པ་ན་ཡིམ་པཱན་འཇུ་ཐ་ཟེར་བས་སྤྱི་ཚོགས་ཀྱི་དྲ་རྒྱའི་བརྒྱུད་ལམ X ཟེར་བར་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་སྤེལ་གདའ། པཱ་ཀི་སི་ཐན་གྱི་དམིགས་བསལ་ཁྲིམས་ཁང་ཞིག་གིས་བདེ་འཇགས་ཀྱི་ཐོག་ལ་སེམས་འཚབ་ཡོད་ཚུལ་བཤད་དེ། ཟླ་སྔོན་མ་ནས་བཟུང་སྟེ་པཱ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱི་ཐོག་ལ་ཆབ་སྲིད་ཀྱི་གོ་གནས་བེད་སྤྱོད་ལོག་པ་བཏང་སྟེ་མི་འོས་པའི་ཁེ་ཕན་ལེན་པའི་ཉེས་འཛུགས་འོག་བཙོན་ཁང་རང་དུ་ཁྲིམས་ཀྱི་ཐོག་ནས་འདྲི་ཞིབ་བྱེད་བཞིན་ཡིན་པ་རེད་ད། ཡིན་ནའང་ད་རེས་ཁྲིམས་ཁང་དེས་གསལ་བསྒྲགས་བྱས་པ་དེའི་ཐོག་ནས་ཁྲིམས་ཞིབ་བྱེད་བཞིན་པ་དེ་གཡུག་རྒྱུ་ཡིན་དང་ཡང་ན་ཁྲིམས་ཞིབ་དེ་མགོ་ནས་ཕྱི་གསལ་ནང་གསལ་གྱི་ཐོག་ནས་བྱེད་རྒྱུ་ཡིན་པའི་གནས་ཚུལ་ཁ་གསལ་མེད་ན་ཡང་ཁྲིམས་ཁང་གིས་དུས་དེ་གསལ་པོ་བཟོ་བའི་ཆེད་དུ་བཀོད་ཁྱབ་ཞིག་ཐོན་པའི་ཚོད་དཔག་བྱེད་བཞིན་ཡིན་པའི་གནས་ཚུལ། དོན་དག། ད་ལྟ་ལོ་བདུན་ཅུ་ལ་སླེབས་པའི་པ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཁོང་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་གྲོས་ཚོགས་ནང་ཁོང་སྲིད་བློན་བྱེད་པའི་ཐད་ལ་ཡིད་ཆེས་མེད་པའི་མང་མོས་འོས་བསྡུའི་ནང་ཕམ་ཉེས་བྱུང་བའི་རྗེས་སུ་སྲིད་དབང་ཤོར་བ་ཙམ་དུ་མ་ཟད་སྲིད་དབང་གི་གོ་གནས་བེད་སྤྱོད་ལོག་པར་བཏང་བ་དང་ཧམ་ཟ་བྱས་པ་སོགས་ཀྱི་ཉེས་འཛུགས་འོག་བཙོན་དུ་གནས་མུས་ཡིན་པ་རེད།

ཁོང་ལ་བཅར་འདྲི་ཞུས་པ་དེ་ཕྲན་ཚེ་དབང་ནོར་བུས་སྙན་སྒྲོན་ཞུས་པ། གསན་རོགས། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཁོང་བོད་ཀྱི་མདོ་སྨད་མགོ་ལོག་ཏུ་འཁྲུངས་ནས་བཟུང་སྟེ་རྒྱ་ནག་གཞུང་གི་དབང་འཛིན་འོག་ད་བར་བོད་ནང་གི་ཁོར་ཡུག་གི་གནས་སྟངས་ཐོག་ལ་ཛ་དྲག་ཆེ་བའི་འགྱུར་ལྡོག་ག་འདྲ་སོང་ཡོད་པའི་སྐོར་ཁོང་ལ་བཀའ་འདྲི་ཞུས་པ་དེ་སྙན་སྒྲོན་ཞུ་རྒྱུ་ཡིན། མགོ་ལོག་འཇིགས་མེད་ལགས་ཁོང་ལ་ཉིན་ཤས་གོང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ཨ་རིའི National Endowment for Democracy ཟེར་བའམ་ཨ་རིའི་རྒྱལ་ཡོངས་དམངས་གཙོ་ཡར་སྐུལ་ཐེབས་རྩ་ཚོགས་པས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དམངས་གཙོའི་གཟེངས་རྟགས་གང་ཟག་གཅིག་གི་སྙིང་སྟོབས་ཟེར་བ་དེ་ཕུལ་ཡོད་པ་དེ་བཞེས་སླད་ཁོང་ད་སྐབས་བཞུགས་ཡུལ་སུད་སི་ནས་ཨ་རིའི་རྒྱལ་ས་རུ་ཕེབས་པ་དང་བསྟུན་ནས་ཁོང་ལ་བོད་ནང་གི་ཁོར་ཡུག་གི་གནས་སྟངས་སྐོར་བཀའ་འདྲི་ཞུ་སྐབས་སུ་ཁོང་གིས་ཁོང་བོད་ནང་བཞུགས་པའི་སྐབས་སུ་འབྲོག་པའི་ཁྱིམ་ཚང་ཞིག་ཏུ་འཁྲུངས་པའི་ཉམས་མྱོང་དང་བོད་ནང་གི་གནས་སྟངས་མཁྱེན་རྟོགས་ཡོད་པའི་ཐོག་ནས་ཞུས་ན། རྒྱ་ནག་གཞུང་གིས་བོད་དེ་བཙན་བཟུང་བྱས་ནས་བཟུང་སྟེ་བོད་ཀྱི་འབྲོག་པ་རྣམས་གནས་སྤོ་གཏོང་བ་སོགས་ཀྱི་སྲིད་ཇུས་བོད་མི་འབྲོག་པ་ཚོས་ཕ་རབས་བུ་རབས་ཀྱི་འཚོ་གནས་དེ་མེད་པར་བཟོས་པ་ཙམ་དུ་མ་ཟད་བོད་མི་འབྲོག་པ་ཚོས་ཡངས་ཤིང་རྒྱ་ཆེ་བའི་འབྲོག་པའི་རྩྭ་ས་དང་འབྲོག་ས་དེ་དག་ཀྱང་བྱེ་ཐང་ལ་འགྱུར་བཞིན་ཡོད་པ་སོགས་ཁོར་ཡུག་གི་གནས་སྟངས་ཛ་དྲག་སུ་འགྱུར་བཞིན་ཡོད་པ་གསུངས་བྱུང། ང་མགོ་ལོག་འཇིགས་མེད་ཡིན་དེ་ནི་ང་སྐྱེས་ས་ཨ་མདོ་མགོ་ལོག་ས་ཆ་མགོ་ལོག་གསེར་རྟ་ནས་ད་ལོ་བདུན་ཅུའི་ནང་སྐྱེས་རེད་དེ་ནས་ད་ཅིག་ང་རང་མི་ཚེ་གི་ལོ་རྒྱུས་ཀྱི་ཀྱག་ཀྱོག་གི

གནས་སྟངས་སྤྱི་དང་ལྷག་པར་དུ་ཨ་ནི་བོད་ཀྱི་ཁོར་ཡུག་གི་གནས་སྟངས་ཐོག་ལ་ཁྱེད་ཀྱིས་ད་ཐུགས་སྣང་གནང་དང་གནང་བཞིན་པ་ཡིན་དུས་གང་ལ་ད་ལྟའི་སྐབས་སུ་དེ་ནི་ཁྱེད་ཀྱིས་ད་ཅིག་བོད་ནང་གི་ཁོར་ཡུག་གི་གནས་སྟངས་ཀྱི་ཐོག་ནས་གསུངས་ན་ད་ཅིག་ཛ་དྲག་ཆེ་ཤོས་འདི་དེ་ག་འདྲ་ཅིག་རེད་ཤག་ཁྱེད་ཀྱིས་དགོངས་ཀྱི་འདུག་ལགས། ད་གཙོ་བོ་ད་ཅིག་བོད་པ་ཁོར་ཡུག་དང།

ད་ཐམ་གི་རྩི་ཐོག་བརྒྱུད་འདུག་དེ་སྐབས་ལ་རྩི་ཐོག་མང་པོ་ཁུར་ནས་ས་ཆ་སོ་སོ་སོ་སོར་འགྲོ་ཆོག་གི་རེད་དེ་ནི་ཁོ་རང་གི་གཅིན་པ་དང་ལྕི་བ་ལ་སོགས་མང་པོ་ཟིག་དེ་ཡང་དེ་ཁོ་རང་ངམ་ངམ་ཤུགས་ཤུགས་གི་ང་ཚོས་ད་ཅིག་དེས་ཁོར་ཡུག་དེ་ལ་སྲུང་སྐྱོབ་གི་ནུས་པ་དམ་ང་ཚོས་ང་ཚོས་ལྷན་སྐྱེས་ཀྱི་ང་ཚོས་ཁོར་ཡུག་གི་ད་ཅིག་ང་ཚོ་དམངས་ཁྲོད་དུ་ཟེར་བ་གར་གྱི་ནས་དར་འོང་ནས་གི་ད་དེ་ཁོར་ཡུག་སྲུང་སྐྱོབ་གི་ཟེར་དགོས་ན་ཁོར་ཡུག་ལ་ཁོ་རང་ཉམས་གསོ་བྱེད་རྒྱུ་གི་ཆ་རྐྱེན་གཙོ་བོ་དེ་ཕྱི་དུར་དེ་ན་ད་སྟོན་ཁ་ང་ཚོས་སེམས་ཅན་དུ་དཔེ་སེམས་ཅན་འབའ་ཞིག་ཆེན་པོ་ཆགས་འགྲོ་དེ་སྐབས་ལ་ད་སེམས་ཅན་ས་ཆ་སོ་སོར་སོང་བ་རྩི་ཐོག་དེ་ཚོ་རྐང་པ་ག་བར་ཁྱེར་སོང་དེ་ད་ས་ང་ཚོ་དེ་དེ་ཅིག་རྩ་ར་ད་མེ་ས་ཚང་མ་ས་རྩ་ད་ད་ཁར་དེ་འདྲ་ཅན་ནས་འགྲོ་ད་ནི་ད་ཅིག་ལུང་ར་ད་སོ་ཚང་མ་ས་ད་འགོ་ད་ཡེ་ཧོ་ཧ་ར་ཁར་དེ་སོང་དེ་ད་ཞི་ཐོག་ས་ར་ཡོང་དེ་ད་སེམས་ཅན་གྱི་ད་གཅིན་པ་དང

ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཀྱིས་བོད་ནང་གི་ཁོར་ཡུག་གནད་དོན་སྐོར་གསུངས་པའི་ལེ་ཚན་དུམ་བུ་དང་པོ་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལེ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ཅེས་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་དགོན་གསར་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།